སྤུ་གུ་ཚོའི་ཁ་རྒྱུན་ལ་ཡང་བྱ་བ་ཅི་དགའ་བར་དུ་བཀག་ནས་རེད་པ་དཀའ་ངལ་ཆེན་པོ་ཞིག་འཕྲད་ཨ་ནི། ཨ་མི་རི་ཀའི་གཞུང་གིས་དངུལ་རྩིས་ཀྱི་ལོ་ཐོ་ཟེར་ནས་རེད་འགྲོ་སྟངས་འདི། ཕྱི་ཟླ་བཅུ་པའི་ཚེས་གཅིག་ནས་འགོ་འཛུགས་བྱས་ནས་དགུ་པའི་གི་སུམ་ཅུ་བར་དུ་ཡར་མཇུག་སྒྲིལ་གི་ཡོད་རེད་བྱས་ཙང་ཕྱི་ཟླ་དགུ་པའི་སུམ་ཅུ་དེ་ལ་ཨ་ནི་དངུལ་རྩིས་བཀའ་ཁྲོལ་ཐོབ་དགོས་ཡ་དེ་ཞེ་དྲག་གི་གནད་འགག་ཆེན་པོ་ཆགས་བསྡད་ཡོད་རེད་དེ་ཡིན་དུས། གྲོས་ཚོགས་ནང་ལོགས་ལ་ད་ལྟ་དཀའ་ངལ་འདི་ག་རེ་ཆགས་པ་རེད་ཟེར་ན། སྤྱི་མཐུན་ཚོགས་པའི་ནང་རེད་ད་གྲོས་ཚོགས་ཀྱི་འཐུས་མི་ཡོང་མ་རེད་སྤྱི་མཐུན་ཚོགས་པའི་ནང་ལོགས་ལ་ཨ་ནི་རྒྱུན་ལྡན་གྱི་ལྟ་བ་འཁྱེར་ནས་ཕྱག་ལས་གནང་དེ་ངས་སྤྱི་མཐུན་ཚོགས་པའི་ཚུལ་མཐུན་གྱི་སྤྱི་མཐུན་ཚོགས་པའི་ཚོགས་མི་མང་པོ་ཞིག་ཡོད་པ་དེ་གཅིག་བྱས་ཞོར་ལ་ཡང་ད་ལྟ་ཉུང་ཤས་ཅིག་ཁྲོད་ལ་སྲིད་འཛིན Trump གྱི་སྲིད་འཛིན་ཟུར་པ Trump གྱི་གཅིག་ད་ལམ་སྟོན་ཟེར་ནས་རེད་རྒྱབ་སྐྱོར་ཟེར་ནས་རེད་ཁོ་རང་གི་གཅིག་གི་གཅིག་གི་བཀའ་མོལ་དེ་ཚོ་ཁ་ཤུགས་ཆེན་པོ་ཡོད་པ་དེ་ཚོའི་གི་ཤུགས་རྐྱེན་འོག་ལ་འགྲོ་ནས

ཨ་ནི་སྤྱི་མཐུན་ཚོགས་པའི་ནང་ལོགས་ཀྱི་འཐུས་མི་མང་མོས་ཀྱི་ཐོག་ནས་ཨ་ནི་འདི་མང་མོས་ཀྱི་ཐག་གཅོད་ཐོག་ནས་ཡིན་ནའི་ད་ལྟ་དེ་ཡི་གོང་ལ་ཡང་ད་ལྟ་པད་མ་ལགས་ངོ་སྤྲོད་གནང་བ་ནང་བཞིན་གཅིག་འཕྲལ་སེལ་གྱི་དུས་ཡུན་གྱི་ད་གཏན་འབེབས་བྱེད་ཐུབ་ཙམ་བྱུང་བ་རེད། ཨ་ནི་ད་འདི་ཡི་གི་འཕྲལ་སེལ་གྱི་དཀའ་ངལ་སེལ་ཡག་གི་ཐག་གཅོད་འདྲ་པོ་དེ་ཐུབ་ཙམ་བྱུང་བ་རེད། ལགས་ད་འཕྲལ་སེལ་བས་དེ་ཉི་མ་བཞི་བཅུ་ཞེ་ལྔའི་རིང་ལ་ཡར་ཕར་འབུད་རྒྱག་བཏང་ཐུབ་ཙམ་བྱུང་བ་རེད། ལགས་སོ་ལགས་སེ། ད་དེ་ནས་ད་ད་ཆ་གནད་དོན་དེ་ལས་འཕྲོས་པའི་གྲོས་ཚོགས་ཀྱི་ཚོགས་གཙོ Kevin McCarthy ཡིས་ད་གོ་གནས་ནས་ཤོར་ཡས་ཀྱི་ཉེན་ཁ་ཡོད་པའི་སྐོར་ལ་ཡང་ད་བཀའ་མོལ་མང་པོ་ཡོང་གི་འདུག་བ། འདིའི་འགག་རྩ་གཙོ་བོ་ག་རེ་ལ་ཐུག་གི་ཡོད་ན། ལགས་རེད། ད་འགག་རྩ་གཙོ་བོ་ཐུག་ས་དེ་ད་ངས་གོང་ལ་ངོ་སྤྲོད་ཞུས་ནང་བཞིན། གཙོ་བོ་དཀའ་ངལ་ཆེ་ཤོས་དེ་ག་ནས་བྱུང་བ་རེད་ཟེར་ན། ཨ་ནི་ད་འཛམ་བུ་གླིང་སྤྱིའི་ནང་ལོགས་ལའང་དེ་འདྲ་བྱས་ཡོང་བསྡད་ཀྱི་འདུག་ལ་ཨ་མི་རི་ཀའི་ནང་ལོགས་ཀྱི་གཅིག་གི་ཆབ་སྲིད་ཀྱི་འགྲན་རྩོད་ནང་ལོགས་ལ་དམངས་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་གཉིས་ཀྱི་བར་གྱི་འགྲན་རྩོད་དེ་རྣོ་ངར་ཞེ་པོ་ཅིག་ཆེན་པོ་ཡིན་དུས་ཨ་ནི་གྲོས་ཚོགས་ནང་ལོགས་ལ་ཡང་གཅིག་མང་མོས་ཀྱིས་རྒྱབ་སྐྱོར་བྱེད་བར་བ་ད་གྲོས་ཚོགས་འཐུས་མི་འདི་གཅིག་གཅིག་གྲངས་ཚད་ཉུང་ཉུང་ཅིག་གི་ཐོག་ནས་སྤྱི་མཐུན་ཚོགས་པ་དེ་དུས་འོས་ཤོག་ཐོབ་པ་རེད། ཕལ་ཆེར་འཐུས་མི་བརྒྱད། བདུན་བརྒྱད་ཅིག་གིས་འདུ་འོས་ཤོག་ཐོབ་བསྡད་ཡོད་རེད། བྱས་ཙང་སྤྱི་མཐུན་ཚོགས་པའི་ཚོགས་གཙོ་གཏན་འཁེལ་ཡོང་དུས། ད་ཚོགས་གཙོས་ཀྱི། ཚོགས་གཙོ་ལ་ཡང་ང་ཚོས་འོས་ཤོག་འཕེན་གྱི་ཡིན། ཡིན་ནའི་ཁྱེད་རང་གིས་ང་ཚོའི་གི་འདོད་དོན་དེ་དང་དེ་སྒྲུབ་དགོས་ཀྱི་རེད་ཅེས།

བྱས་ཙང་ཞབས་བཞག་འདི་ངང་འཕེལ་དུས་ད་ད་རིང་སྤྱི་མཐུན་ཚོགས་པའི་གི་སྤྱི་བཏང་ནས་ད་ད་སྤྱི་མཐུན་ཚོགས་པའི་གི་ནང་ལོགས་གི་དང་དམངས་གཙོ་ཚོགས་པའི་གི་ངོ་བོ་གི་ཁྱད་པར་དེ་ཞུས་པ་ཡིན་ན་དམངས་གཙོ་ཚོགས་པའི་གི་ད་གང་ལྟར་འགྲོ་སོང་བཏང་ཡག་འདི་ཚོ་ཚང་མ་གཅིག་གི་སྤྱི་ཚོགས་གི་བདེ་དོན་ཨ་ནི་གཅིག་གི་ཉམ་ཐག་ལ་རོགས་སྐྱོར་བྱས་ཡག་ལ་སོགས་པ་འདི་ཚོ་ལ་ཡག་ཤུགས་ཞེ་དྲག་བསྐྱོན་གི་ཡོད་རེད།

ག་རེ་གསུང་གི་ཡོད་རེད་ཟེར་ན་གང་ལྟར་ད་ལྟའི་གི་གྲོས་ཚོགས་ནང་ལོགས་ལ་འཁྱེར་ཡོང་འཁྱོག་འདི་ག་ཚང་མ་དེ་སྔ་དམངས་གཙོ་ཚོགས་པ་མང་མོས་ཡོད་པའི་སྐབས་དུས་ཀྱི་ཨ་ནི་དངུལ་རྩིས་ཆ་བགོས་འདི་རེད་འདི་གང་ལྟར་ཅི་ནས་ད་ལམ་ལྷོང་གཏང་རྒྱུ་ཡོད་པ་མ་རེད་ཟེར་གལ་ཏེ་འདི་ལམ་ལྷོང་གཏང་ཡག་གི་ཆེད་དུ་ཨ་ནི་དམངས་གཙོ་ཚོགས་པ་དང་དམངས་གཙོ་ཚོགས་པའི་གྲོས་ཚོགས་འཐུས་མི་གི་རྒྱབ་སྐྱོར་བཙལ་ཕྱིན་གལ་ཏེ་ལམ་ལྷོང་གཏང་པ་ཡིན་ན་ཨ་ནི་ང་ཚོས་ཁྱེད་རང་ལ་ཡག་གྲོས་ཚོགས་ཚོགས་གཙོ་ནས་ལས་ཁུར་ནས་མར་ཕྱིར་བཤོལ་བྱེད་དགོས་ཀི་རེད་ཟེར་གི་ཨ་ནི། འདི་ད་གྲོས་འཆར་འདི་འདོན་གྱི་ཡིན་ཟེར་ཅན་དུ་བཤད་ཀྱི་ཡོད་རེད། ཨ་ནི། འདི་བཤད་ཡག་གི་སྤོབས་པ་དེ་ག་རེད་ཟེར་ན་ཁོ་རང་ཚོའི་མི་ཁ་ཤས་ཅིག་གིས་གྲོས་ཚོགས་ཀྱི་གྲོས་འཆར་འདི་བཏོན་པ་ཡིན་ནའི་ཚོགས་གཙོ་གོ་གནས་ཤོར་ཡག་གི་ཉེན་ཁ་ཅིག་ཡོད་རེད་ད་ཡིན་ནའི་ཉེན་ཁ་ཅིག་ཡོད་རེད་ཟེར་བཞིན་ཞུ་དུས་ཁོ་རང་གོ་གནས་མ་ཤོར་ཡག་གི་ཐབས་ཤེས་དེ་ལ་དམངས་གཙོ་ཚོགས་པའི་གི་ཚོགས་ཁོངས་ནས་ཨ་ནི་རྒྱབ་སྐྱོར་བྱེད་མཁན་མང་པོ་བྱུང་པ་ཡིན་ན་ཨ་ནི། ཚོགས་གཙོ་དང་ཨ་ནི་དམངས་གཙོའི་ཚོགས་པའི་གི་བར་གྱི

སྲིད་འཛིན། སྤྱི་མཐུན་ཚོགས་པའི། ཨ་མི་རི་ཀའི་དམངས་གཙོ་ཚོགས་པའི་སྲིད་འཛིན་གྱི་འོས་མི་དེ། ཨ་ནི་སྲིད་འཛིན་ཇོ་བྷ་དྲན་ལས་ཐོག་སྲིད་འཛིན་ཇོ་བྷ་དྲན་ཡིན་པ་ལ་ཡ་ཕལ་ཆེར་ངེས་འགྲོ་གི་ཡོད་རེད་དེ་ལ་ཡ་དཀའ་ངལ་ཞིག་གང་ཡང་འཕྲད་ཀྱི་ཡོད་མ་རེད་བྱས་ཙང་འགྲན་རྩོད་ཀྱི་ཁོར་ཡུག་དེ། སྤྱི་མཐུན་ཚོགས་པའི་གི་སྲིད་འཛིན་འོས་མི་ཁྲོད་ལ་ཡོད་རེད་ཡིན་པ་ཡིན་ནའི། ད་ལྟ་སྲིད་འཛིན་ཟུར་པ Trump ལ་སྤྱི་མཐུན་ཚོགས་པའི་ཚོགས་ཁོངས་ནས་རྒྱབ་སྐྱོར་གནང་མཁན་ཞེ་དྲག་གི་ཤུགས་ཆེན་པོ་རེད་ཨ་ཁོ་རང་ལ་འགྲན་རྩོད་བྱེད་མཁན་དེ་ཚོས་གི་ཕེ་ཅན། གཅིག་གིས་ད་ལྟའི་ཆར་ལ་ཡང་འགྲན་རྩོད་ཐུབ་ཐབས་བྲལ་བ་འདྲ་བོ་ཆགས་བསྡད་ཡོད་རེད། བྱས་ཙང་དེའི་གི་འགྲོ་སྟངས་དང་དེ་འདྲའི་གི་ཐོག་ནས་ད་བློ་སྤོབས་ཟེར་ནའི་རེད་གདེང་ཚོད་ཀྱི་ཐོག་ནས་སྲིད་འཛིན Trump གིས་ད་སྤྱི་མཐུན་ཚོགས་པའི་གི་སྲིད་འཛིན་འོས་མི་ཁོངས་ལ་ཨ་ནི་འགྲན་རྩོད་དེ་ཚོ་བགྲོ་གླེང་གི་འགྲན་རྩོད་དང་དེ་ཚོ་དགོས་ཡ་ཁོ་རང་ཡོད་མ་རེད་ཟེར་དམིགས་བསལ་གྱི་བགྲོ་གླེང་བྱེད་དགོས་ཡ་དང་གཞི་རྩ་ཁོ་རང་ཡོད་མ་རེད་ང་ཡིན་པ་རེད་གཏན་འཁེལ་བ་རེད།

ཨ་ནི་ཁོང་གི་སྲིད་འཛིན Trump ལ་ཡང་རྒྱབ་སྐྱོར་གནང་མཁན་གྱི་མང་ཚོགས་ལ་ཡང་མང་ཚོགས་ཀྱི་སེམས་ཁམས་ལ་ཡང་ཅིག་དོ་ཕོག་མ་འགྲོ་ཡ་དང་མུ་མཐུད་ནས་ཁོ་རང་ཚོ་གལ་ཏེ་སྲིད་འཛིན Trump ལམ་ལྷོང་མ་བྱུང་བ་ཡིན་ན་སོ་སོར་རྒྱལ་ཁ་ཐོབ་ཡག་གི་རེ་བ་ཅིག་རྒྱག་གི་ཡོད་ས་རེད། ཡང་འདི་ན་རིགས་གཅིག་གི་སྲིད་འཛིན Trump གང་ལྟར་སྲིད་འཛིན་ལ་ཡང་ཉེས་པ་དང་ཨ་ནི་གཅིག་གི་ཁོ་རང་ལ་ཡང་དཀའ་ངལ་མ་འཕྲད་པ་བྱས་ནས་ཨ་ནི་མཐའ་མ་འོས་ཤོག་ལང་ཐུབ་པ་དང་དེ་འདྲ་བྱུང་བ་ཡིན་ན་ཨ་ནི་དེའི་གི་བཀའ་ཤག་དང་དེའི་གི་ནང་ལོགས་ལ་ཡང་ཨ་ནི་སྲིད་འཛིན་གཞོན་པ་ལ་སོགས་པ་དེ་འདྲའི་ཐོག་ནས

གོང་ལ་ཡ་དམ་ཚེ་བརྟན་ཆོས་སྒྲོན་ལགས་ཀྱིས་ལེ་ཚན་ནང་ལ་ང་ཚོ་གསན་མཁན་རྣམ་པ་ཚོས་གསན་པ་རེད། Maldives ལབ་ཡག་གི་རྒྱལ་ཁབ་འདི། སྤྱི་བཏང་བརྩིས་པ་ཡིན་ན་ད་ལྟ་སྔན་མ་རྒྱ་གར་གྱི་དེང་སང་ཡོད་རེད South ལ་ད་ག་འདྲེ South East South Asian Regional རྒྱལ་ཁབ་དེ་ཚོ་ཨ་ནི་མནའ་མཐུན་གྱི་རྒྱལ་ཁབ་དེ་ཚོའི་ནང་ལོགས་ཀྱི་རྒྱལ་ཁབ་དེ་ཚོ་མང་ཆེ་བ་རྒྱ་གར་གྱི་མཐུན་གྲོགས་ཆགས་པ་རང་བཞིན་གྱི་ཨ་ནི་དེ་ཡིན་དུས་རྒྱུན་རིང་པོ་ཅིག་ནས་རྒྱ་གར་གྱི་དེ་ཚོ་ད་སོ་སོའི་གྱི་དཀྱིལ་འཁོར་འདྲ་བོ་ཅིག་གི་འོག་ལ་ཡ

ཨ་ནི་དེ་གི་ཐོག་ནས་རྒྱ་གར་ལ་ཡང་ཉེན་ཁ་ཅིག་ག་རེ་ཆགས་ཀི་ཡོད་ཟེར་ན་ད་དེ་རྒྱ་གར་རྒྱ་མཚོའི་གི་ནང་ལོགས་ལ་ཤུ་རི་ལང་ཀ་དང་ཨ་ནི་མལ་དིབས་ལ་དེ་ཚོ་ཚོང་ལམ་ཞུ་གི་ཅིག་ཆགས་ཀི་ཡོད་རེད་ཨ་ནི་རྒྱ་ནག་གི་དེ་ཡི་བེད་སྤྱོད་གཏོང་དགོས་ད་རྒྱ་ནག་གི་བེད་སྤྱོད་བཏང་དེ་ག་རེ་བྱེད་ཀྱི་ཡོད་ཟེར་ན་རྒྱ་ནག་གི་འཛམ་གླིང་རྒྱལ་ཁབ་མང་པོ་ཅིག་གི་ནང་ལོགས་ལ་ཨ་ནི་འཛུགས་སྐྲུན་གི་ལས་གཞི་སྤེལ་ཡིན་ནའི་འཛུགས་སྐྲུན་གི་ལས་གཞི་དེ་གི་ཁ་ཡོད་ལག་ཡོད་གི་མི་མང་དང་རྒྱལ་ཁབ་ལ་ཡང་ས་ཁུལ་ས་གནས་རྒྱལ་ཁབ་ལ་ཡང་ཕན་ཐོགས་ཡ་གང་ཡང་ཡོད་མ་རེད་ད་མངའ་ཁུལ་རྒྱལ་ཁབ་ལ་ཡང་ཕན་ཐོགས

ད་ད་ལྟ་ཁོ་རང་གི opposition རེད། ཁོ་རང་གི་གཅིག་ཚོགས་པ་དེ་གི་ཚོགས་མི་ཡིན་པ་དེ་སྔ་ཁོ་རང་གི་གཞུང་འཛིན་སྐབས་ལ་འཛུགས་སྐྲུན་ལས་གཞི་སྤེལ་མཁན་གྱི་བློན་ཆེན་ཡིན་པ་ཁོ་རང་འོས་ཤོག་ཐོབ་བསྡད་ཡོད་རེད་འོས་ཤོག་ཐོབ་དུས་ད་གཅིག་གི་རྒྱ་གར་གྱི་རྒྱ་ནག་ཕྱོགས་ལ་ཡང་བསྟུན་མཁས་བྱས་བྱས་དགོས་བྱས་ཙང་ཚུར་ཁུར་རྒྱལ་ཁབ་དེ་ཚོ་གནས་ཁག་གཉིས་ཆགས་པ་དང་རྒྱ་གར་ལ་དཀའ་ངལ་ཆགས་ཡ་གི་གཞི་རྩ་གཉིས་ཆགས་པ་གཅིག་ག་རེ་ཆགས་པ་རེད་ཟེར་ན། མཚོ་ཁུལ་རྒྱལ་ཁབ་དེ་ཚོའི་ནང་ལ་རྒྱ་མིའི་གི་ཨ་ནི་གཅིག་གི་གྲུ་གཟིངས་ཆེན་པོ་དེ་ཚོ་ཡོང་ཕྱིན་ད་སོ་ལྟའི་གྲུ་གཟིངས་དེ་ཚོ་སླེབས་པ་ཙམ་གྱིས་རྒྱ་གར་གི་ནང་ལོགས་ཀྱི་མ་གི་ལྷོ་ཕྱོགས་ནས་ཡ་རྒྱ་གར་གི་ནང་ལོགས་ཀྱི་གསང་བ་དེ་ཚོ་ཚང་མ་རྟོག་ཞིབ་བྱེད་ཐུབ་ཀྱི་ཡོད་རེད་རྒྱ་གར་གྱི་མཚོ་དམག་གི་གྲུ་གཟིངས་གང་ལ་ཕྱིན་གྱི་ཡོད་རེད་རྒྱ་གར་གྱི

དོ་སྣང་ཞུ་དགོས་ཡག་གི་གནས་ཚུལ་ག་རེ་འདུག་གམ།
ལགས་འོང་ད། གོང་ལ་ཡང་ང་ཚོའི་གསར་འགྱུར་ནང་ལ་ཡང་ད་ལྟ་ཕུན་ཚོགས་ལྷུན་གྲུབ་ལགས་ངོ་སྤྲོད་གནང་སོང། སྲིད་འཛིན་ཟུར་པ་ཇི་མི་ཁར་ཊར་མཆོག་ཨ་ནེ་དགུང་གྲངས་དགུ་བཅུ་གོ་དགུའི་གི་འཁྲུངས་སྐར་སྲུང་བརྩི་ཞུས་ཀྱི་རེད། འདི་ཁ་སང་ང་རང་ཚོའི་བོད་སྐད་བོད་རིགས་ཚོགས་པའི་གི་ང་རང་ཚོའི་ཞབས་བརྟན་ཚུགས་པའི་ཁུ་བསྡུ་དེ་ལ་ང་ཚོ་བཅུ་དྲུག་མི་འགྲོ་ན་ཀ་མེད་ངོ་གདོང་ང་རང་གི།